གསན་མཁན་རྣམ་པ་སྐུ་ཁམས་བཟང། འདི་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་དེ་ཡིན། ལས་རིམ་དེའི་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་ཡུ་རོབ་ནང་བོད་ཀྱི་དགོན་པ་རྙིང་ཤོས་ཡིན་པའི་རི་ཀོན་ཆོས་འཁོར་དགོན་ཐོག་མར་གསར་བཞེངས་གནང་པའི་ལོ་རྒྱུས་ཀྱི་སྐོར་ལ་དགོན་པ་དེའི་དགེ་འདུན་པ་རྙིང་ཤོས་ཆོས་མཛད་བསྟན་འཛིན་ཕུན་ཚོགས་ལགས་ལྷན་དུ་བགྲོ་གླེང་ཞུ་གི་ཡིན། དྲུག་ཅུ་རེ་བདུན་ཟླ་བ་ནས་འགོ་ཚུགས་པའི་རི་ཀོན་དགོན་པ་དང་སྡེ་རྣམ་ནང་ལ་ཐེངས་བཅོ་ལྔ་ཆུ་བཞག་གནང་བ་ཡིན། བོད་མི་ཚོས་རྒྱུན་དུ་རི་ཀོན་ཆོས་འཁོར་དགོན་ཞེས་འབོད་ཀྱི་ཡོད་པ་དེ་ནི་སུད་ཀྱི་ས་གནས་རི་ཀོན་ཞེས་པ་དེ་རི་ལྡེབས་སུ་ཆགས་པ་ཞིག་དང། སུད་ནང་དུ་བོད་མི་སྐྱབས་བཅོལ་བ་ཐོག་མར་བཞེས་པའི་སྐབས་སུ་བོད་མིའི་ཆོས་དང་རིག་གཞུང་མ་བརླག་རྒྱུན་འཛིན་གྱི་ཆེད་དུ་དམིགས་ཏེ་གསར་བཞེངས་གནང་བའི་ཡུ་རོབ་ནང་གི་བོད་པའི་དགོན་པ་རྙིང་ཤོས་ཤིག་ཡིན་པ། ད་ལྟ་ཡང་དགོན་པ་དེ་གར་བཞུགས་པའི་ཆོས་མཛད་བསྟན་འཛིན་ཕུན་ཚོགས་ལགས་ནས་ངོ་སྤྲོད་གནང་གི་འདུག།
ད་འདི་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་ཟླ་བ་ནས་འགོ་ཚུགས་པ་རེད། རི་ཀོན་དགོན་པ་ལ་འདི་གའི་འགོ་ཚུགས་ཡག་དེ་ཚུགས་སྟངས་དེ་ག་འདྲས་སེ་ཚུགས་པ་རེད་ཟེར་ན། ད་ལྟ་སུད་སི་ལས་བྱེད་པ་ཀྲོ་ནི་ཧ་གྷན་ཟེར་མཁན་གཅིག་གིས་སུད་སི་རྒྱ་གྲམ་དམར་པོའི་ལས་བྱེད་པ་བྱས་ཕྱག་ལས་འགན་ཁུར་རེད་དེ་བལ་ཡུལ་ལ་བཞུགས་སྡོད་མཁན་ཅིག་རེད་ཤག།

ཐབས་ཤེས་བཏང་ནས། ཐོག་མར་ར་དེ་དེ་སྤྱིར་བཏང་ལ་བོད་པ་ལ་དགའ་པོ་བྱེད་མཁན་མང་པོ་ཡོད་ས་རེད་ད། གཅིག་འགྲོ་སོང་རེད་ས་ཆ་རེད་དེ་ཚོ་ག་དམིགས་ཡུལ་འགའི་མལ་དུས་རྩ་ནས། Kanton Schwyz ཟེར་ཡག་ཅན་གྱི་དེ་འདྲའི་ཡོད་རེད། འོ་དེ་ལྟ་ཚོད་བལྟས་ཡོད་ས་རེད་དེ་དེ་ཨ་ནི་ས་ཆ་རག་མི་འདུག་ག་རེད་ཟེར་ན་དེ་ཕར་རར་ཁོ་རང་ཚོ་དེ་ལྷ་ཁང་དེ་བླ་མ་དེ་གས་ཨ་ནི་དེ་ནང་པའི་དགོན་པ་དག་དེ་འདྲ་བྱས་པ་ཡིན་ན་ཨ་ས་གནས་ཀྱི་ཨ་ནེ་མི་དམངས་ཚོ་དགའ་པོ་བྱེད་ཀྱི་མ་རེད། དེ་འདྲའི་གནས་ཚུལ་ར་བྱུང། ཨ་ནེ་ཌོག་ཊར་ད་ལྟ་ད་ཤི་མི་ཏི་ཟེར་ཡག་དེ་མི་གཅིག་ཇི་ནི་ཝ་ལ་ཡོད་པ་ལ་ཁོ་རང་ལ་ཅིག་དགའ་ཞེས་ཁོ་རང་གི་དེ་ཞེ་དྲག་ཞེ་དྲག་ཅིག་རྒྱུས་ཡོད་ས་མ་རེད། ཌོག་ཊར་ལིན་དེ་ཀེར། ཟེར་ཞོར་ཨ་ནེ་ཁོ་རང་ལ་ཅིག་བཀའ་འདྲི་ར་ཞུས་ཨ་ནེ་ཁོ་རང་གི། སྐབས་ང་ཚོས་དེར་རི་ཀོན་གཞིས་ཆགས་ཡོད་པ་ཡིན་ཙང། རི་ཀོན་གཞིས་ཆགས་ཀྱི་སྦྱིན་བདག་ཁོན་ལ་ཅིག་ཁོ་རང་སྐད་ཆ་དྲིས་ཁུ་སི་དེ་འདྲས་ཅིག་བཀའ་མོལ་ར་བྱུང་བྱས་ཁོན་ཡང་ཅིག་ཁོ་རང་ག་སོག་ལས་ད་བར་ཅིག་དགོན་པ་བཞེངས་ཡག་ཅིག་འདོད་པ་ར་ཅིག་བྱུང་པ་འདྲ། ད་ཡིན་ནའང་ང་ཚོ་འདི་མེད་བར་ག་རེ་ཟེར་བ་རེད། དགོན་པ་བཞེངས་སྟངས་སྐོར་ལ་རྒྱུས་ཡོད་ཁྱོན་ནས་འཆར་ཤེས་རེད་ད་རྒྱུས་ཡོད་ཁྱོན་ནས་ཡོད་མ་རེད་ག་རེ་བྱེད་དགོས་རེད་ཟེར་བྱེད་དུས་ཚེ་ན་དེའི་སྐབས་དེ་ཨ་ནི་སྐྱབས་རྗེ་རིན་པོ་ཆེ་སྐྱབས་རྗེ་ཡོངས་འཛིན་ཁྲི་བྱང་རྡོ་རྗེ་འཆང་ཨ་ནི་དེ་ག་རེ་ཟེར་བ་རེད་སུད་སི་བོད་ཀྱི་ག་རེ་ཟེར་བ་རེད་ད་འཕྲོད་བསྟེན་ཆེད་གདན་འདྲེན་ཞུས་འདུག་ག། སྐྱབས་རྗེ་རིན་པོ་ཆེས་ཕི་གའི་ཁོ་རང་ཚོའི་གཟིམ་ཤག་ལ་གདན་འདྲེན་ཞུས། འདིའི་དགོན་པའི་སྐོར་ལ་བཀའ་འདྲི་བཀའ་སློབ་ར་ཞུ་དུས་ཙེ་ན་སྐྱབས་རྗེ་རིན་པོ་ཆེ་གིས་ད་འདི་ཞེ་དྲག་ཡག་པོ་འདུག་ཡིན་ནའང་འདིའི་སྐོར་དེ་ད་རྒྱལ་བ་རིན་པོ་ཆེ་རང་ལ་ཕི་གའི་བཀའ་སློབ་ཞུས་ན་འདི་ཡག་པོ་ཡོད་རེད་ཟེར་བྱས་བྱས་དེ་འདྲའི་ཕི་གའི་བཀའ་སློབ་ར་གནང། ཨ་ནི་དྲུག་ཅུ་འདི་ན་རེ་ད་དྲུག་ཅུ་རེ་དྲུག་ཟེར། དྲུག་ཅུ་རེ་དྲུག་གི་བར་ལ་ཨ་ནི་ཁོ་རང་བཟའ་ཚོ་གཉིས་དང་ད་ཁོའི་བཟའ་ཚོ་གཉིས་ཨ་ནི་ཡར་རྡ་རམ་ས་ལ་བཅར་བྱས། ཨ་ནི་རྒྱལ་བ་རིན་པོ་ཆེ། གཟིམ་ཆུང་མཇལ་ཁ་དང་བཀའ་སློབ་དང་བྱས་འདི་ཚོ་ཞུས་ཤག་ཨ་ནི་རྒྱལ་བ་རིན་པོ་ཆེ་གིས་ཞེ་དྲག་ཡག་པོ་འདུག་ཨ་ཡིན་ན་དགེ་འདུན་ཨ་ནི་ག་ཚད་ཙམ་ཞིག་ལེན་ཡག་འཆར་གཞི་ཡོད་གསུངས་དུས་རྩ་ནས་ཨ་ནི་གནས་སྐབས་ལྔ་ཙམ་ཞིག་དང་ཨ་ནི་མ་འོངས་པ་ད་གཅིག་བཅུ་གྲངས་ཤིག་དེ་འདྲའི་ཅིག་གི་ལེན་ཡག་གི་འཆར་གཞི་ཡིན། ཞུས་ཤག་ད་དེ་ཡིན་ན་ཡག་པོ་ཞེ་དྲག་བྱུང་ཤག་ཨ་ནི་ངས་དེ་མཁན་པོ་ཡག་པོ་བྱས་དེ་ངོ་སྤྲོད་བྱེད་དགོས་གསུངས་ནས་ཨ་ནི་དེ་དུས་རྩ་ནས་ད་ལྟ་དཔེ་མཛོད་ཁང་ལ་ཕྱག་ལས་གནང་མཁན་ཨ་ནི་ཤར་པ་རིན་པོ་ཆེ་དང་ཁམས་ལུང་རིན་པོ་ཆེ་གཉིས་ཀྱིས་གསུང་བསྒྱུར་བྱས་རྗེས་ཨ་ནི་སྦྱིན་བདག་རྣམ་པ་གཉིས་ཕི་གའི་ཌལ་ཧོ་སིར་རྒན་རིན་པོ་ཆེ་གིས་ཕི་གའི་ཨ་ནི་ཕི་གའི་ག་རེ་ཟེར་དགོས་རེད་ད་ངོ་སྦྱོར་བྱས་ཕི་གའི་བཏང་གནང་ཤག།
གོང་ལ་ཡང་རྒན་རིན་པོ་ཆེས་གསུངས་དུས་རྒྱུད་སྨད་མཁན་ཟུར་དམ་པ་དགེ་བཤེས་ཨུ་རྒྱན་ཚེ་བརྟན་ལགས་གསུང་གི་ཡོད་རེད་པ། ཨ་ནེ་རྣམ་པ་ཚོ་ཐོག་མར་སུད་སི་རི་ཀོན་དགོན་པར་ཡར་ཕེབས་པའི་སྐབས་སུ་དུས་ཚོད་ག་དུས་རེད། ཆིག་སྟོང་དགུ་བརྒྱ་ད་དེ་རེད་པ། ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔའི་ལོ་དེ་ལ། ཟླ་བ་དྲུག་པའི་ཏ་རིག་ཉི་ཤུ། ལྔ་ཡིན་པ་ཡོད་དེ་དུས་རྩ་ནས་ང་ཚོ་རྡ་རམ་ས་ལ་འདུག་ང་ཚོ་མིང་ཐོ་མར་ཐོན་ཚར་ནས་འདི་ཕི་གའི་ཡར་ཐོན་ཕྱག་མཇལ་ཁ་ཡར་བཅར་བ་ཡིན་འདི་དུས་བཅར་བྱས་ག་རེ་ཟེར་དགོས་རེད་འདི་དུས་རྩ་ནས་རྒྱལ་བ་རིན་པོ་ཆེས་བཀའ་སློབ་འདི་འདྲ་ཅིག་གནང་སོང་ད་ཁྱེད་རང་ཚོ་ཕི་གའི་ཕར་འགྲོ་དགོས་རེད་ཁྱེད་རང་ཚོ་འགན་ཆེན་པོ་ཡོད་ཨ་ནི་ད་ཐོག་མ་རེད་ཡུ་རོབ་ནང་དགོན་པ་ཆགས་པ་ཐོག་མ་རེད་ཨ་ནི་ཁྱེད་རང་ཚོ་ཡག་པོ་བྱས་པ་ཡིན་ན། ཨ་ནི་སྒོ་ད་མ་སོང་ནས་ཕྱེ་གི་རེད་ཁྱེད་རང་ཚོ་ནས་ཡག་པོ་ཞིག་མ་བྱུང་ན་སྒོ་ད་མ་སོང་ནས་རྒྱག་པ་རེད་འགན་ཚང་མ་ཁྱེད་ཚོ་ཡོད་ད་ཟེར་བྱས་རྗེས་བཀའ་སློབ་ནན་པོ་ཞེ་པོ་ཞིག་གནང་སོང་ཨ་ནི་དེ་དང་ཆབས་ཅིག་བྱས་རྗེས་ཕི་གའི་སྐུ་ཡི་རྟེན་དེ་རྒྱལ་བ་རིན་པོ་ཆེ་གི་ཕི་གའི་སྐུ་པར་མཐོང་གྲོལ་རིན་པོ་ཆེ་དང་གསུང་གི་རྟེན་ཨ་ནི་བརྒྱད་སྟོང་པ་བྱས་འོ་དེ་འདྲས་ཅིག་གནང་ཨ་ནི་མི་སུ་ཕི་གའི་ག་རེ་ཟེར་དགོས་རེད། སྐུ་མདུན་ལྷན་རྒྱས་ལ་སྐུ་པར་བསྒྲོན། འོ་དེ་འདྲས་ཞིག་གནང་སོང། ཨ་ནི་དེ་བྱས་ནས་ང་ཚོ་སུད་སི་ཡོང་ནས་ཆིག་སྟོང་དགུ་བརྒྱ་དྲུག་ཅུ། རེབ་བདུན་གྱི་སྤྱི་ཟླ་བདུན་པའི་ཏ་རིག་བཅུ་གཉིས་ལ་སུད་སི་རུ་འབྱོར་སོང། ཆིག་སྟོང་དགུ་བརྒྱ་དྲུག་ཅུ་རེབ་བདུན་སྤྱི་ཟླ་བདུན་པའི་ཏ་རིག་ཉི་ཤུ་རྩ་དགུའི་ཉིན་ཀ་དེར་ཨ་ནི་ང་ཚོས་དེ་ས་ཆོག་བྱས་པ་རེད་དེ་ས་ཆོག་བྱས་ད་ས་ས་གཞི་ལེན་དགོས་རེད་བ། དེ་ཚོ་ས་ཆོག་བྱས་མཛད་སྒོ་བྱས་དེ་ཚོ་བྱས་ནས་དཔེ་ཡག་པོ་བྱུང་སོང་ད་དེ་ཡུ་རོབ་ཁག་གི་བླ་སྤྲུལ་རེད་མཁན་པོ་རེད་མང་པོ་ཕེབས་བཞག་དེ་ཨོ་དེ་ཚོའི་མཛད་སྒོ་དེ་ཚོ་བྱུང་ཨ་ནི་དཔེ་ཁྱབ་བསྒྲགས་རེད་ག་རེ་ཡིན་ན་དཔེ་མ་སུ་བྱུང་པ་རེད་ཨ་ནི་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བརྒྱད་ཨ་ནི་སྤྱི་ཟླ་དགུ་པའི་ཏ་རིག་ཉི་ཤུ་རྩ་བརྒྱད་ལ་ཨ་ནི་དེ་ག་ས་དགོན་པ་སྒོ་འབྱེད་བྱས་བྱས་ཨ་ནི་སྐྱབས་རྗེ་ཡོངས་འཛིན་རྣམ་པ་གཉིས་ཨ་ནེ་དེ་ག་ས་སྒོ་འབྱེད་ལ་གདན་འདྲེན་ཞུས་རྗེས་དེའི་སྒོ་འབྱེད་སྐབས་ལ་སྐྱབས་རྗེ་རྣམ་པ་གཉིས་དབུ་བཞུགས་ཀྱི་ཨ་ནེ་མཛད་སྒོ་དེ་ཚོ་དཔེ་ཡག་པོ་བྱུང་སོང་ཞུ་ཡག་ཡིན་ནོ།
ལགས་སོ་ད་ཆོས་མཐའ་ལ་ད་གིན་ངོ་སྤྲོད་གནང་བ་ནང་བཞིན་རེད་ད་དགོན་པ་བཙུགས་ཡག་དམིགས་ཡུལ་དེ་ཡིན་དཔེར་ན་སུད་སི་ནང་ལ་བོད་མི་གཞིས་ཆགས་སྟོང་ཕྲག་གཅིག་ཅིག་ལེན་ཡག་གི་འཆར་གཞི་ཡོད་དུས་ཙམ་པ་དེའི་ཆེད་དུ་དམིགས་པ་ཅིག་རེད་དང་ཨ་ནེ་སྐབས་དེ་དུས་དགོན་པ་ཐོག་མར་བཙུགས་པའི་སྐབས་སུ་སུད་སི་ནང་ལ་བོད་མི་གཞིས་ཆགས་ཕེབས་ཚར་པས་ཨ་ནེ་དེ་དུས་བོད་མི་ག་ཚོད་ཕེབས་ཚར་ཡོད་རེད།

ཁོང་ཚོ་དེ་དྲུག་ཅུ་ཐམ་པའི་ལོ་ནས་འགོ་བཙུགས་པ་འདྲ་ཞེས་བྱ། དྲུག་ཅུ་ཐམ་པ་ནས་དང་པོ་ཐོག་མ་དེ་བལ་ཡུལ་ནས་ཚུར་ལེན་དུ་བར། Waldstahl། ཟེར་གྱི་རེད་ཞེས་བྱ་དང་པོ་དེ Waldstatt ཟེར་ཞེས་བྱ་དང་པོ་དེ་རེད། དེ་ལ་མི་ཉི་ཤུ་རྩ་གྲངས་ཤིག་བསླེབས་ཡོད་ས་རེད། གཉིས་པ་དེ Unterwasser ཅེས་ད་བལ་ཡུལ་རྒྱ་གར་ཐུན་མོང་ནས་བྱས་བྱས་དེ་ཡང་མི་གཅིག་བཅོ་ལྔ་ཉི་ཤུ་དེ་འདྲ་ཅིག་སླེབས་ཡོད་ས་རེད་ཨོ་དེ་འདྲས་སོ་བྱས་བྱས་དང་བྱས་བྱས། དྲུག་པ་བ་དོ་སླེབས་ཚར་ཤག་ལགས་འོང། ལགས་སོ། ཨ་ནི་ད་རི་ཀོན་ཆོས་འཁོར་དགོན་ཐོག་མར་བཙུགས་གནང་དུས་ད་དགོན་པའི་སྦྱིན་བདག་གནང་མཁན། ཧེ་ཁུན་སྟངས་ཞལ་གཉིས་ཀས་རྒྱལ་བ་རིན་པོ་ཆེ་ལ་ཡང་སྙན་སེང་ཞུས་པའི་སྐབས་སུ་རྒྱལ་བ་རིན་པོ་ཆེ་གིས་ད། མཁན་པོ་ཡག་པོ་ཅིག་དགོས་ཀྱི་རེད་མཁན་པོ་མངགས་གཏོང་གནང་གི་ཡིན་ཟེར་བཀའ་གནང་བ་ནང་བཞིན་ད་དེ་རྗེས་ནས་བྱས་མཁན་པོ་ག་ཚོད་ཙམ་ཕེབས་ཡོད་རེད་ཨ་ནི་མཁན་པོ་ཐོག་མ་དེ། སུ་རེད།

བདུན་ཅུ་དོན་བཞིའི་ནང་ལ་རྒྱལ་བ་རིན་པོ་ཆེ་གིས་ཕ་གི་ག་རེ་ཟེར་དགོས་རེད་རྒྱུད་སྨད་གྲྭ་ཚང་གི་མཁན་པོ་ལ་བསྐོ་བཞག་གནང་ནས་ཕར་ཕེབས་པར་བྱུང་བ་རེད་པ་དེ་ནས་མ་ཨ་ནི། དགེ་བཤེས་རབ་བརྟན་ལགས་བཅས་དགེ་བཤེས་མཁན་ཟུར་ད་ལྟ་བྱང་རྩེ་མཁན་ཟུར་དེ་ནས་ད་དགེ་འདུན་བཟང་པོ་ལགས་བཅས་ཨ་ནི་དེའི་ཤུལ་ལ། བློ་གསལ་གླིང་གི་ད་ལྟ་རྒན་ཕུན་ཚོགས་བཀྲ་ཤིས་བཅས་དེ་ནས་ད་ལྟ་མཁན་པོ་ཐུབ་བསྟན་ལེགས་སྨོན། བྱས་མཁན་པོ་ལྔ་མཁན་ཐོག་ལྔ་པ་ཙམ་ཆེན་དུ་བྱུང་ཡོད་རེད། ལགས་སོ་ཨ་ནི་དགེ་འདུན་པ་ཚོ་མངགས་གཏོང་གནང་སྟངས་འདི་ཡང་ག་འདྲས་རེད་ཨ་ནི་སྤྱིར་བཏང་ནས་རི་ཀོན་ཆོས་འཁོར་དགོན་འདི་ཆོས་ལུགས་རིས་མེད་ཀྱི་དགོན་པ་ཅིག་དང་ཨ་ནི་དགེ་འདུན་པ་མངགས་གཏོང་གནང་སྟངས་འདི་ཆོས་ལུགས་རིས་མེད་ནས་མངགས་གཏོང་གནང་གི་ཡོད་རེད་ཟེར་གི་འདུག་འདི་ག་འདྲས་རེད། དེ་ད་ཐོག་མར་གི་ཆོས་ལུགས་རིས་མེད་སྐད་ཆ་ཡོད་མ་རེད་ལགས་ཐོག་མར་གི་ང་ཚོ་གཏོང་དུས་ཀྱི་དགེ་ལུགས་དགོན་པའི་བཟོ་འདྲ་ཅིག་རེད་དེ་ཡོད་རེད་ཨ་ནི་དེ་ནས་ད་ལོ་སུམ་ཅུ་ཐམ་པ་རྗེས་ལ་ཨ་ནི་ད་ལྟ་དེའི་ག་རེ་ས་བོ་རེད་བློ་གྲོས་རིན་པོ་ཆེ་དང་ཨ་ནི་དེའི་སྐུ་ཞབས་ཤེས་རབ་ལགས་བཅས་རྫོང་རྩེ་རིན་པོ་ཆེ་བཅས་ཁོང་རྣམ་ཚོ་དགོངས་པ་ཞུས་བྱས་མར་ཕེབས་དུས་ཙཱ་ནི་ད་ང་བཅས་ཨ་ནི་དེ་དུས་ཙཱ་ནི་དེ་དགེ་བཤེས་མཁས་གྲུབ་ལགས་ཞུ་མཁན་བྱས་ང་ཚོ་གཉིས་བཅས

དེ་རྗེས་མཚམས་ལ་དེ། ཨ་ནི། ཕ། དུ་བ་མཐོ་རིམ་སློབ་གྲྭ་རེའི་འདུ་ཚུལ་ལ་ང་རང་ཚོ་ལྟ་གྲུབ་ཀྱི་སྐོར་ལ་ཕ། འགྲེལ་བཤད་རྒྱག་རྒྱུ་ཡོད་པ་བཅས་དང་ཚུར་ཚན་རིག་གི་སྐོར་ལ་ཨ་ནི། སྦྱང་བརྩོན་བྱེད་ཡག་ཡོད་པ་བཅས་ཨ་ནི། ལོ་གསུམ་ལོ་དྲུག་ཙམ་སོང་ན་སོ་སོ་སོ་ཕར་ལོག་བཅས་ཨ་ནི་སོ་སོའི་དགོན་པའི་ནང་ལ་ཨ་ནི། ཚན་རིག། ཨ་ནི་བེ་རི་ག་ས་འོ་རེད་སྤེལ་ཡག། དེ་འདྲས་བྱེད་ཐུབ་པ་ཡིན་ན་ཡག་པོ་ཞེ་དྲག་ཡོང་གི་རེད་ཅེས་བརྗོད་ནས་ནི་ད་ལྟ་བར་དུ་རྒྱལ་བ་རིན་པོ་ཆེ་གི་བཀའ་དགོངས་བཞིན་དུ་སུ་ལེན་གི་ཡོད་རེད། གསུངས་སོང། ཨ་ནི་སྤྱིར་བཏང་ད་རི་ཀོན་ཆོས་འཁོར་དགོན་གྱི་རྒྱུན་དུ་ནས་ད་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡང་ད་ཆོས་ཕྱོགས་ཀྱི་ཞབས་ཞུ་དེ་ཆ་ཚང་སྒྲུབ་ཀྱི་ཡོད་མ་ཚད་པས་ད་བོད་པའི་དུས་ཆེན་ཁག་གི་སྐབས་སུ་ཡང་ད་འཛོམས་ས་ནི་གལ་ཆེ་ཤོས་ཅིག་ཆགས་འདུག་ཨ་ནི་ད་དགོན་པ་འདི་ཕྱག་བཏབ་བྱས་ད་ལྟ་བར་དུ་ལོ་ལྔ་བཅུ་ང་དྲུག་ཅིག་འགྲོ་གི་ཡོད་ཙང། སྤྱིར་བཏང་རྒྱལ་བ་རིན་པོ་ཆེ་མཆོག་ད་དགོན་པ་ལ་རི་ཀོན་ཆོས་འཁོར་དགོན་ལ་དེའི་སྔོན་ལ་ཡར་ད་ཆིབས་བསྒྱུར་ཐེངས་མང་པོ་ཅིག་གནང་གི་ཡོད་རེད། ཨ་ནེ་བཞུགས་ཞག་ཡིན་ནའི་གནང་གི་ཡོད་པ་གོ་བྱུང་གོང་ས་མཆོག་ཐེངས་མང་ག་ཚོད་ཅིག་ཆིབས་བསྒྱུར་གནང་ཡོད་རེད། རི་ཀོན་ཆོས་འཁོར་དགོན་ལོ་བཅུ་འཁོར་བའི་དུས་ཆེན་བྱས་ཨ་ནེ་ལོ་ཉི་ཤུ་སུམ་ཅུ་བཞི་བཅུ་ལྔ་བཅུ་དུས་ཚང་མ་ལ་བྱོན་གནང་ཡོད་རེད། ཨ་ནི། ད་དེ་ནི་མེན་པའི་ཡང་ཅིག་ཡོ་རོབ་ནང་ཕར་ཕེབས་སུད་སི་ནང་ཚུར་ཕེབས་བྱེད་དུས་ཚོད་ད་རྟག་པར་ཡ་གི་ཡར་རི་ཀོན་དགོན་པར་བྱོན་གནང་གི་ཡོད་རེད། ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལ་ཡོ་རོབ་ནང་ཐོག་མར་བྱས་རྗེས་རི་ཀོན་དགོན་པར་བྱོན་གནང་པ་རེད་པ། ཧོ། དེ་གནང་དུས་ཚོད་ནི་ད་ད་བར་དུ་ལ་ཕལ་ཆེར་ཐེངས་ད་ལྟ་སྐུ་མདུན་གྱི་མཛད་རྣམ་ནང་ལ་ཐེངས་བཅོ་ལྔ།

འབྲས་བུ་རེ་བ་གོང་མ་མང་ཆེ་ཆིབས་བསྒྱུར་གནང་ཡོད་ད་ངས་མཚན་གཅིག་འདི་གཉིས་ལས་མི་དྲན་གི་མི་འདུག་རེ་བ་ད་ག་ནང་བཞིན་གྱི་ཅིག་བཀའ་བརྒྱུད་གི་ཡིན་ན་ཀརྨ་པ་སྐུ་གོང་མ་བཞུགས་ཞག་གནང་ཡོད་རེད་དགོན་པ་ལ་ཨོ་དེ་ག་ནང་བཞིན་གྱི་ཅིག་ད་ལྟའི་ཀརྨ་པ་ཡང་སྲིད་ད་ག་ནང་བཞིན་གྱི་ཅིག་ས་སྐྱ་སྔོན་ནི་གོང་མ་ལྟར་བ་སྐྱབས་ཀྱི་དྲ་སྦྲེལ་རིན་པོ་ཆེ་གི་དབུས་པས་ནི་ད་ལྟ་གདུང་སྲས་ཡོར་བ་དང་ཏུ་ཚོ་མང་རྒྱ་ཆུའི་ནང་ཡོར་རེ་ད་ག་ནང་བཞིན་གཅིག་གི་ཕུན་ཚོགས་ཕོ་བྲང་འོག་ཏུ་ཀ་མགོ་ལ་ཆུ་ཡི་ནང་ཡོར་དེ་ཤུ་ཤ་ནང་ཡོར་རེ་ད་ག་ནང་བཞིན་གཅིག་གི་ད་དེ་ནི་དགེ་ལུགས་ཀྱི་ནང་ནས་ད་ནི་དང་སྐྱབས་ཀྱི་རྣམ་པ་གཉིས།